དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡང་ཨིན་ཌོ་ནི་ཤི་ཡའི་རྒྱལ་ས་ཇཱ་ཀར་ཏ་ཟེར་བ་ཨེ་ཤི་ཡའི་ནང་ནས་ད་ཡར་རྒྱས་ཆེ་ཤོས་ཀྱི་གྲས་ཤིག་ཡིན་པའི་གྲོང་ཁྱེར་འདི་ད་ཆ་ཆུའི་ནང་ལ་ཡང་འཐིམ་རྒྱུའི་ཉེན་ཁ་ཞེ་དྲག་གི་ཆེ་རུ་འགྲོ་གི་ཡོད་པའི་སྐོར་ལ་འདུག་ཟེར་གླེང་མོལ་ཞུ་གི་ཡིན། རྩ་བའི་འདུག་ཟེར་ང་རང་ཚོའི་ཧོབ་དེ་མ་ལ། ད་ཨིན་ཌོ་ནེ་ཤི་ཡའི་རྒྱལ་ས་འདི་ཆུའི་ནང་ལ་འཐིམ་འགྲོ་གི་འདུག་འདི་འདྲའི་གནས་ཚུལ་གོ་བའི་སྐབས་ལ་བསམ་བློའི་ནང་ལ་གྲོང་ཁྱེར་ཆེན་པོ་འདི་འདྲས་ཆུའི་ནང་ལ་ག་འདྲ་འཐིམ་གི་རེད་གང་ཡིན་ཟེར་ན་སྤྱིར་བཏང་གི་ཅིག་མཚོ་ནང་ཡོད་པའི་གི་མཚོ་གླིང་གྲོང་ཁྱེར་ཆུང་ཆུང་འདི་འདྲས་མ་ཡིན་པར་ཇ་ཀར་ཏ་ཟེར་ཡས་འདི་ཅིག་གི་དཔལ་འབྱོར་ཐོག་ནས་ཡིན་ནས་རེད་འཛུགས་སྐྲུན་ལས་འཆར་ཐོག་ནས་ཡིན་ནས་རེད་ཚན་རིག་ཐོག་ནས་ཡིན་ནས་རེད་དཔལ་འབྱོར་ཐོག་ནས་ཡིན་ནས་རེད་ཡར་རྒྱས་ཆེ་བའི་ཨ་ནི་ས་གནས་ཅིག་ཆགས་ཡོད་རེད་ཨ་ནི་དམིགས་བསལ་ཨེ་ཤི་ཡའི་ནང་ནས་ད་དཔལ་འབྱོར་གྱི་བསྟི་གནས་ཅིག་ཆགས་ཀྱི་ཡོད་རེད། གནས་ཚུལ་འདི་ཚོ་ཚང་མ་ནི་གོ་ལའི་ཚ་དྲོད་དེ་ཞེ་པོ་ཅིག་རྒྱས་ཀྱི་ཡོད་པའི་གནས་སྟངས་དེ་ཚོས་ཀྱི Greenland གྱི་འཁྱགས་རོམ་རེད་ལྷོ་སྣེ་ལ་ཡོད་པའི་གྱི Antarctica གྱི་འཁྱགས་རོམ་རེད་ད་ག་ནང་བཞིན་ཧི་མ་ལ་ཡའི་སྟེང་གི་འཁྱགས་རོམ་དེ་ཚོ་ཚང་མའི་གྱི་བཞུ་ཚད་མཐོ་རུ་འགྲོ་གི་ཡོད་པ་དེ་ལྟར་རྣམ་པ་ཚང་མས་གྱི་མཁྱེན་གྱི་ཡོད་རེད་བྱས་ཙང་གནས་ཚུལ་དེ་ཚོ་ལ་བརྟེན་བྱས་ནས་རྒྱ་མཚོའི་ཆུ་ཁ་དེ་ཡང་རྒྱས་དུས་མཚོ་གླིང་མང་པོ་ལ་དཀའ་ངལ་འཕྲད་ཀྱི་ཡོད་རེད་ད་ག་ནང་བཞིན་ད་དེ་ཤ་གནམ་གཤིས་འགྱུར་ལྡོག་ལ་བརྟེན་བྱས་ནས།

ས་ཆ་དེ་བུ་སོ་དོག་པོ་ཞེ་པོ་ཅིག་ཡོད་ས་རེད་བྱས་ཙང་ཡང་གཙང་ཆུ་ཁྱེར་བྱས་ནས་འདུག་པ། ཆུ་ལོག་དེ་འདྲས་མང་པོ་ལྷག་པའི་དེ་འདྲས་ཀྱི་དཀའ་ངལ་མང་པོ་ཞིག་ཡོད་ས་རེད། རྒྱ་མཚོའི་མཚོ་ཁ་རྒྱས་པའི་རྐྱེན་གྱིས་ད་ཨིན་ཌོ་ནི་ཤི་ཡའི་རྒྱལ་ས་འདིའི་ནང་ལ་ཡང་ས་ཆ་མང་པོ་ཅིག་ཆུ་ནང་འཐིམ་རྒྱུའི་ཉེན་ཁ་དེ་ཉིན་རེ་ཉིན་རེ་ཆེ་རུ་འགྲོ་གི་ཡོད་ས་རེད། ཚན་རིག་ཉམས་ཞིབ་པ་ཚོས་གསུངས་པ་བྱས་པ་ཡིན་ན། འཐིམ་སྐྱོན་ཡོང་གི་ཡོད་པའི་གནས་སྟངས་འདིའི་རིགས་སྔ་ས་ནས་འགོག་ཐབས་ཅིག་བྱེད་ཐུབ་པ་ཡིན་ན་གནས་སྟངས་འདི་ཏིག་ཙ་དེ་ལས་ཕྲན་བུའི་བཟང་བ་ཡོང་གི་རེད་ཡིན་ནས་ད་ནས་གཅིག་སྤྱི་ལོ་ཉིས་སྟོང་ལྔ་བཅུ་ཙམ་ལ་སླེབས་པའི་སྐབས་སུ་གྲོང་ཁྱེར་ཇ་ཀར་ཏ་དེ་ཕལ་ཆེར་ཆུ་ནང་ལ་འཐིམ་རྒྱུའི་ཉེན་ཁ་ཆེན་པོ་ཞིག་ཡོད་པ་ཅིག་ལ་ངོས་འཛིན་གནང་གི་འདུག་ག་བྱས་ཙང་སྤྱིར་བཏང་འཛམ་གླིང་ནང་ལ་ཡང་ཇ་ཀར་ཏའི་གྲོང་ཁྱེར་གཅིག་པོ་མ་ཡིན་པ་ཡུ་རོབ་ཡུལ་གྲུ་ནེ་ཐར་ལན་གྱི་གྲོང་ཁྱེར་ཨམ་སི་ཏར་ཌམ་རེད་ཐའི་ལན་གྱི་རྒྱལ་ས་བེང་ཀོག་རེད། སྦང་ལ་དེ་ཤི་ནང་གི་གྲོང་ཁྱེར་ཌ་ཀ་རེད། ཝེད་ནམ་ནང་གི་གྲོང་ཁྱེར་ཧོ་ཆི་མིན། ཟེར་ཡས་དེ་བྱས་ནའི་ཇི་རི་ཡའི་གྲོང་ཁྱེར་ལ་གོས་དང། ཨ་ནི་ཨི་ཊ་ལི་ནང་གི་གྲོང་ཁྱེར་ཝེ་ནེ་སི་དང་ད་ག་ནང་བཞིན་ཨ་མེ་རི་ཀའི་མངའ་སྡེ་ཏེག་སཱས་ཀྱི་གྲོང་ཁྱེར་ཧིའུ་སི་ཏིན་དང་གྲོང་ཁྱེར་ནིའུ་ཨོར་ལིན་སི་དང་ལྷོ་ཕྱོགས་ཕྷ་ལོ་རི་ཏའི་གྲོང་ཁྱེར་མ་ཨེ་མི་ལ་སོགས་རྒྱ་མཚོའི་གི་ཉེ་འཁྲིས་སུ་ཆགས་པའི་ཨ་ནི་ས་ཆ་མང་པོ་ཞིག་ལ་འདི་འདྲས་ཀྱི་ཉེན་ཁ་དེ་གཅིག་པ་འཕྲད་ཀྱི་ཡོད་རེད། གནས་སྟངས་འདི་ཚོའི་ཐོག་ལ་ཡ་ཚན་རིག་ཉམས་ཞིབ་པ་རེད་ད་ནི་ཤི་ས་གནས་སུ་དངོས་སུ་གནས་སྡོད་བྱེད་མཁན་གཞོན་སྐྱེས་བུ་མོ་གཅིག་གིས་བཤད་པར་བྱས་ན། ཨ་ནི། རེད་ད་གོང་དུ་གཅིག་གཞོན་སྐྱེས་དེས་བཤད་པ་ནང་བཞིན་རེད་སོ་སོའི་ས་ཆའི་ནང་ལ་དེ་འདྲའི་གི་ཅིག་སོ་སོས་བསྡད་སའི་ཁང་པ་རེད་ཨ་ནི་ས་ཆ་རེད་གྲོང་ཁྱེར་འདི་མར་ཆུའི་ནང་ཐིམ་གྱི་རེད་ད་ཁྱེད་ཚོ་ཚང་མ་གཅིག་ས་ཆ་གཞན་དག་ཅིག་ལ་སྤོ་དགོས་རེད་ཟེར་ཡ་དེ་འདྲའི་དུས་ཚོད་སླེབས་དུས་དཀའ་ལས་ཁག་པོ་ཞེ་པོ་ཅིག་རེད་པ། ཨིན་རྡོ་ནི་ཤི་ཡ་ཁོ་རང་ནི་མཚོ་གླིང་རེད་དེའི་ནང་ནས། གྲོང་ཁྱེར་ཇཱ་ཀཱ་ཏཱ་འདྲ་བོ་ཆ་བཞག་པ་ཡིན་ན། གཡས་གཡོན་རྒྱ་མཚོའི་ནང་ནས་རྦ་རླབས་འདི་འདྲའི་དང་ཆུ་ལོག་འདི་ཚོ་མ་ཡོང་ཡའི་ཆེད་དུ་རྩིག་གྱང་མཐོ་པོ་འདི་འདྲ་བརྒྱབ་གི་འདུག་ཨ་རྩིག་པ་གཅིག་ས་གནས་འགའ་ཞིག་ལ་བརྒྱབ་ཡོད་རེད་དེ་ཡིན་ནའི་ད་དུང་རྩིག་པ་འགའ་ཤས་ཆག་དེ་འདྲས་ཡང་ཆ་ཚང་ས་ཆ་ཁ་ཤས་ལ་རྩིག་པ་བཀག་མ་འདུག་ཨ་དེ་འདྲས་ལ་རྒྱ་མཚོའི་ཕྱོགས་ནས་ཆུ་ཡོང་གི་ཡོད་པ་དང་དེ་འདྲས་གནས་སྟངས་མང་པོ་ཞིག་ཡོང་གི་ཡོད་ས་རེད། ཨིན་རྡོ་ནི་ཤི་ཡའི་གྲོང་ཁྱེར་ཇཱ་ཀ་ཏ་ནང་གི་གནས་སྟངས་འདི་ག་སྤྱིར་བཏང་གི་ལུང་པ་ཚང་མ་ལ་འཕྲད་རྒྱུ་ཡོད་པའི་གནས་སྟངས་འདི་དང་ཏོག་ཙི་མི་འདྲ་བ་འགྲོ་བཞིན་འདུག་འདི་ག་རེ་ཞུས་པ་ཡིན་ན་གྲོང་ཁྱེར་འདི་ནང་ལ་གཙང་ཆུ་བཅུ་གསུམ་མར་རྒྱུག་གི་ཡོད་ས་རེད་ཨ་འདིའི་སྒང་ལ་ཡང་གྲོང་ཁྱེར་འདིའི་ས་ཆའི་སྟེང་ལ་ཡང་ཆུ་གཙང་ཆུ་མང་པོ་ཡོད་ཙང་གྲོང་ཁྱེར་གྱི་ས་ཆ་ཁོ་རང་གཅིག་ས་ཆ་མཁྲེགས་པོ་འདི་འདྲས་མ་ཡིན་པར་ས་ཆ་འདི་སོབ་སོབ་འདྲ་བོ་ཅིག་ཡོད་ས་རེད་ད་ནི་ཤི་ཨ། སྔན་མ་ནས་རང་ད་ཅིག་གྲོང་ཁྱེར་འདི་གི་འཆར་འགོད་འདི་ཡག་པོ་མ་བྱུང་པ་བྱས་འདི་འདྲའི་རྐྱེན་གྱི་རྗེས་ལ་གྲོང་ཁྱེར་ནང་ལ་མི་མང་པོ་སླེབས་དུས་ཆུ་འགྲོ་ས་མེད་བ་དང་བཙོག་ཆུ་འགྲོ་ས་མེད་བ་དང་ཆུ་སྙིགས་མང་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་ས་རེད་ད་མང་པོ་སླེབས་དུས་བཙོག་ཆུ་ལས་བྱུང་བའི་འདར་ནད་མ་ལེ་རི་ཡ་དང་འདི་འདྲས་ཡང་ན་ཚ་མང་པོ་ཅིག་ཁྱབ་བྱས་ནས་ཡང་རང་བཞིན་གྱིས་དཀའ་ངལ་ཅིག་འཕྲད་ཀྱི་ཡོད་ས་རེད། ཡང་དེ་ལས་དཀའ་ངལ་ཆེ་ཞིང་ས་གནས་གཞན་པ་དང་མི་འདྲ་བར་གྲོང་ཁྱེར་ཇཱ་ཁཱ་ཏཱ་ལ་ཡ། གཡས་གཡོན་མཚོ་ཁ་བརྒལ་གྱི་ཡོད་པའི་དཀའ་ངལ་འདི་ད་ཡོད་མུས་རེད་པ། ཡིན་ནའི་གཅིག་ས་ཆའི་རྨང་གཞི་དེ་བརྟན་པོ་ཞེ་དྲགས་ད་མེད་པ་འདྲ་འདི་སྤྱིར་བཏང་ས་ཆ་དང་བསྡུར་བ་ཡིན་ན། དེའི་ནང་ནས་ས་ཆ་དེ་མར་བབས་ཀྱི་ཡོད་ས་རེད་ང་ཚོས་ས་ཆ་རྦབ་བརྒྱབ་པ་ཟེར་གྱི་རེད་པ་ལ། ད་ས་ཆ་དེ་མ། དམའ་རུ་དམའ་རུ་དམའ་རུ་འགྲོ་གི་ཡོད་ས་རེད་དཔེར་ན་ཕྱི་ལོ་ཉིས་སྟོང་བརྒྱ་མེད་བཅུ་དགུའི་ལོ་ལ་ཡིན་ན་རྒྱལ་ས་ཆགས་ས་དེ་ཇཱ་ཀ་ཏཱ་གི་ཅིག་ས་ཆ་དེ་སེན་མི་ཏྲ་གཅིག་དང་ཚེག་བརྒྱད་ཆགས་བཞག་ཟིན་ཡང་དེ་ནས་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་ཐམ་པ་ལ་བཅུ་དང་ཚེག་བདུན་དེ་འདྲས་ཞིག་མར་རྡིབ་འགྲོ་གི་འདུག་ས་ཆ་དེ་དེའི་རྗེས་ལ་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་རྩ་གསུམ་ཟེར་ཡག་སླེབས་དུས་ཅི་ག་ཤོར་རེད་ལོ་རེ་ལོ་རེ་ལ་ཐིམ་ཡག་གི་ཚད་གཞི་དེ་མང་རུ་མང་རུ་མཐོ་རུ་མཐོ་རུ་འགྲོ་གི་ཡོད་ས་རེད། དམིགས་བསལ་གྱི་གྲོང་ཁྱེར་ཇཱ་ག་ཏའི་བྱང་ཕྱོགས་ཁུལ་གྱི་ས་ཆ་འདི་དག་ཨ་ནི་ས་ཆ་གཞན་ལས་ཨ་ནི་མར་དིམ་ཡག་གི་དེ་ཚད་གཞི་དེ་མང་རུ་ཕྱིན་བྱས་ས་ཆ་དེ་དམའ་དམའ་རུ་དམའ་རུ་འགྲོ་གི་ཡོད་ས་རེད་བྱས་ཙང་དེ་འདྲས་ལ་གཞིགས་པ་ཡིན་ན། ལོ་རེ་རེ་ནང་ལ་ཆ་སྙོམས་འདྲ་བོ་བྱས་པ་ཡིན་ན་སེན་ཊི་མི་ཊར་ཉི་ཤུ་རྩ་ལྔ་ཙམ་ཅིག་མར་དམའ་རུ་འགྲོ་གི་འདུག་བཀོད་བཞག་བྱས་ཙང་དེ་འདྲས་ཡིན་པ་ཡིན་ན། བྱས་ཙང་དཀའ་ངལ་དེ་ཚོའི་གི་ད་བྱུང་རྐྱེན་ཞུ་དགོས་ར་རྒྱུ་རྐྱེན་གཙོ་བོ་དེ་ག་འདྲས་དེ་འདྲས་ས་ཆ་རྡིབ་གི་ཡོད་རེད། གྲོང་ཁྱེར་ཇཱ་ཀ་ཏཱ་ཟེར་ཡས་དེ་མར་ས་ཆ་དིམ་འགྲོ་གི་འདུག་ཆུ་ཆུ་ཁ་འདི་ཡར་མཐོ་འདུག་ས་ཆ་འདི་དམའ་རུ་འགྲོ་གི་འདུག་ཟེར་གྱི་འདུག་ཨལ་འདི་ད་འདི་ས་ཁམས་གི་ཐོག་ནས་ཞུས་པ་ཡིན་ན་སྤྱིར་བཏང་ང་ཚོའི་ས་ཆ་འདི་སའི་སྒང་ལ་ས་ཆ་སྐམ་པོ་ཆེ་རོ་ཨལ་སྐམ་པོ་ད་ལྟ་ང་རང་ཚོ་ཁང་པ་རྒྱབ་ང་རང་ཚོ་བསྡད་བྱས་ས་དེ་ས་མཁྲེགས་པོ་འདི་བརྩིས་ཀྱི་ཡོད་ར་ཨལ་ཁ་ར་སི་ཟེར་ཡས་དེ་ཨ་འདིའི་བར་ལ་ས་དེ་སོབ་སོབ་ཅིག་ཡོད་རེད་ད་དཔེར་ན་ས་ཆ་འགའ་ཤས་ཀྱི་སའི་བར་ལ་ཆུ་ཡོད་རེད་འགའ་ཤས་ལ་ཡོད་མ་རེད། བྱས་ཙང་གལ་སྲིད་ཆུ་ཡོད་པའི་ས་ཆ་འདི་འདྲ་ཡིན་ན་སྤྱིར་བཏང་ང་ཚོའི་ས་འོག་ལ་ཆུ་ཡོད་རེད aquifer ཡོད་རེད་ཟེར་གྱི་ཡོད་རེད་སྒང་གི་ས་འདི་བྱས་ཨ་ནི་མ་གི་འོག་གི་ས་མཁྲེགས་པོ་ཅིག་ཡོད་རེད་འདི་བར་དུ་འདི་ལ་མང་བ་ཆུ་སྡོད་ཀྱི་ཡོད་རེད་ཟེར་བ་དཔེར་ན་ང་རང་ཚོ་ཡིན་ན་ཆར་པ་འདི་འདྲ་རྒྱབ་པ་ཡིན་ན་འདི་ཆུ་འདི་ཚང་མ་མར་ཐིམ་འགྲོ་གི་འདུག་ཨལ་སིམ་འགྲོ་གི་འདུག་ཨལ་ས་ལ་བྱས་ཙང་འདི་སའི་འོག་ལ་ཕྱིན་བྱས་ནས་ཨ་ཁོ། བསགས་བཞག་བྱས་ནས་ཨ་ནི་ཡང་ང་རང་ཚོ་ཆུ་དགོས་དུས། སའི་འོག་ནས་ཡང་ཆུ་འཐེན་ཡས་ཡོད་རེད་བྱས་ཙང་འདི་ས་ཆ་མང་ཆེ་ལ་ཡོད་རེད་ད་ཡིན་ནའི་ཨིན་ཀྲོ་ནི་ཤིའི་ནང་ལ་ཆུ་འགྲོ་འདི་ཚོ་དང་པོ་ནས་ར་ཡག་པོ་མེད་བ་བྱས་སྔོན་མ་ཨིན་ཀྲོ་ནི་ཤི་འདི Dutch གི་འོག་ལ་ཡོད་དུས་ནས་ར་ད་ཁོ་ཚོས་གི་ཇ་ག་ཏའི་གི་ས་ཆ་འདི་ཆུའི་རྩ་ལ་ཡོད་ཙང་མཚོ་ཐོག་ནས་འགྲོ་ཆོག་ཆོག་ད་འདི་འདྲའི་བསམ་བློ་བཏང་ནས་འཛུགས་སྐྲུན་ཁང་པ་འདི་ཚོ་མགྱོགས་པོ་མགྱོགས་པོ་རྒྱབ་ཅིག་ས་གནས་གི་ཆུ་འགྲོ་ད་འདི་འདྲའི་བསམ་བློ་ཞེ་དྲག་མ་བཏང་བའི་རྐྱེན་གྱིས་རྗེས་སུ་གྲོང་ཁྱེར་དེ་ཆེན་པོ་ཆགས་མི་མང་པོ་སླེབས་འདི་འདྲ་བྱེད་དུས། ས་ཆ་རྒྱ་ཁྱོན་དང་ཆུ་འགྲོ་དང་དེ་འདྲའི་བཟོ་སའི་གི་མཐུན་རྐྱེན་རེད་བ་ཆ་རྐྱེན་དེ་བྱུང་མི་འདུག་བ་ལ་བྱས་ཙང་ད་གཡས་གཡོན་ཚང་མ་རྒྱ་མཚོ་བྱས། འཐུང་ཆུ་གཙང་མ་མེད་པའི་ཀྱི་དེ་འདྲའི་གནས་སྟངས་ཅིག་ཆགས་དུས་ཙམ་པ། འཐུང་ཆུ་གཙང་མ་ཚང་མ་སའི་འོག་ནས་འཐེན་གྱི་འདུག་བ་ལ། བྱས་ཙང་སའི་འོག་ལ་མར་དོང་བྲུས་བྱས་ནས་ལྕགས་མདོང་དེ་ཚོ་བྲུས་བྱས་ནས་ད་ཅིག་གི་གཞུང་གི་ལས་ཁང་ཟེར་བ་རེད་ཟ་ཁང་དང་མགྲོན་ཁང་ཆེ་དག་ད་ཚང་མས་ཀྱི་འཐེན་གྱི་ཡོད་པ་ནང་བཞིན་ཅིག་མི་སྒེར་སོ་སོས་ཀྱི། སོ་སོའི་ནང་ལ་ཅིག་དགོས་ཡག་གི་འཐུང་ཆུ་དང་ཁྲུས་རྒྱག་དང་དེ་ཚོ་ཚང་མ། ད་ཁྲོན་པ་དེ་འདྲ་བྲུས་བྱས་ནས་འཐེན་གྱི་འདུག་བ་བྱས་ཙང་མི་ཚང་མས་འཐེན་གྱི་ཡོད་ས་རེད། བྱས་ཙང་ད་ཚན་རིག་པ་ཚོས་བཤད་པ་བྱས་ན། སའི་བར་ལ་ཡོད་པའི་གི་ཆུ་དེ་ཆུ་དེ་གི་ནམ་རྒྱུན་ཡིན་ན་ང་ཚོ་འདི། དང་པོ་ས་བྱས་འདིའི་བར་ལ་ཨ་ནི་ཆུ་བྱས་ཡང་འདིའི་བར་ལ་ས་བྱས་འདུག་སེ་ཡོད་དུས་འདི། སའི་བར་ལ་ཆུ་ཡོད་པའི་རྐྱེན་གྱིས་ནི་ས་དེ་མར་མ་རྡིབ་པ་བྱས་ནས་འདུག་སེ་ཡར་བཀྱགས་བསྡད་ཡོད་ར། ཚང་མས་ཀྱི་སའི་འོག་གི་ཆུ་འདི་འཐེན་གྱི་ཡོད་ན། ད་ག་ལེ་ག་ལེ་ད་ད་འདས་པའི་ལོ་མང་པོའི་རིང་ལ་ད་ལོ་བདུན་ཅུ་བརྒྱད་ཅུ་མང་པོའི་རིང་ལ་ཡག་འདུག་ཚང་མས་ཀྱི་ཆུ་འདི་ཡར་འཐེན་དུས་ཙང་ཨ་ནི་སའི་འོག་ཆུ་འདི་ཉུང་རུ་འགྲོ་གི་ཡོད་ས་རེད་ཚད་གཞི་འདི་སའི་འོག་གི་ཆུ་འདི་ག་ཚོད་ཉུང་ཉུང་རུ་ཕྱིན་པ་ཡིན་ནའི། དེ་ཙམ་གྱིས་ད་མ་གི་བ་སྟོང་པ་འདྲ་པོ་ཅིག་ཆགས་བྱས་ནས་ཨ་ནི་ས་དེ་མར་བབ་གི་ཡོད་ས་རེད་བྱས་ཙང་ཨ་འདི་འདྲས་ལ་བརྟེན་བྱས་ནས་སའི་འོག་གི་ཆུའི་འབྱུང་ཁུངས་ད་དབྱིན་ཇིའི་སྐད་ལ་ཞུས་པ་ཡིན་ན aquifer ཟེར་གྱི་རེད་པ། སའི་འོག་གི་ད་ཆུ་དེ་རྒྱས་མེད་པ་ཆགས་པའི་སྐབས་ལ་ཡ་ཨ་ནི་གཅིག་དེ་སྔ་ཆུ་ཡོད་སའི་ས་ཆ་དེ་དག་སྟོང་པ་ནང་བཞིན་ཅིག་ཆགས་བྱས་ནས་སའི་སྟེང་ལ་ཡ་ཁང་པ་ཆེན་པོ་དེ་འདྲ་མང་པོ་ཡོད་རེད་ཨ་ནི་བཟོ་གྲྭ་མང་པོ་ཡོད་རེད་འཛུགས་སྐྲུན་ནི་དཔེ་མི་སྲིད་ཚད་མཐོ་པོ་སླེབས་ཡོད་རེད་བྱས་ཙང་ད་འཛུགས་སྐྲུན་དང་དེ་འདྲས་ག་ཚོད་མང་བྱས་ནས་དེ་རྒྱས་ཀྱི་ལྗིད་ཁོག་ལ་བརྟེན་བྱས་ནས་ས་ཆ་དེ་མར་མར་ཞོམ་འགྲོ་གི་ཡོད་ས་རེད། ལྷག་པར་དུ། སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་ཐམ་པ་དང་བརྒྱ་མེད་བདུན་དང་དེ་འདྲའི་ལོ་ལ་ཡ་གྲོང་ཁྱེར་ལ་ཡ་ཆར་པ་ཞེ་པོ་ཅིག་བརྒྱབ་བྱས་ནས་ད་གྲོང་ཁྱེར་ཚང་མ་ཆུའི་འོག་ལ་ཐིམ་པ་འདྲ་བོ་ཁོ་ཚོ་དཀའ་ངལ་ཆེན་པོ་ཞེ་པོ་བྱུང་ས་བྱས་ཙང། ད་གཅིག་སྤྱི་ལོ་ཉིས་སྟོང་བརྒྱ་མེད་བཅུ་བཞི་དུ་བ་སླེབས་པའི་སྐབས་ལ་ཨིན་ཌོ་ནེ་ཤི་ཡའི་སྲིད་གཞུང་གིས། ཆུ་ལོག་དང་དེ་ནང་བཞིན་རྒྱ་མཚོའི་རྦ་རླབས་དང་དེ་འདྲའི་རིགས་བཀག་ཡག་ལ་ཡ་རྒྱ་མཚོའི་མཚམས་དང་གྲོང་ཁྱེར་གྱི་མཚམས་དེ་ལ་ཡ་རྩིག་གྱང་བསླངས་བྱས་ནས། རྒྱ་མཚོའི་རྦ་རླབས་འདི་རྒྱས་བཀག་ཡག་གི་དེ་འདྲའི་ལས་འཆར་ཞིག་འགོ་བཙུགས་ཡོད་ས་རེད། ད་ལས་འཆར་འདི་ཚོའི་གྲས་ནི་ད་འཛུགས་སྐྲུན་ལས་འཆར་ཆེན་པོ་ཞེ་པོ་སོང་ཙང་ལམ་སང་བཀག་ཆོག་ཆོག་དེ་འདྲའི་མི་འདུག་དུས་ཡུན་སྤྱི་ལོ་ཉིས་སྟོང་བཅུ་བཞི་ནས་འགོ་བཙུགས་ད་ལྟ་ཚར་ཡོད་ས་མ་རེད་བྱས་ཙང་ད་ལོ་སུམ་ཅུ་འགོར་གྱི་ཡོད་དུས། རྩིག་གྱང་དེ་རྒྱས་མཇུག་སྒྲིལ་མ་བྱུང་པའི་གོང་ལ་གྲོང་ཁྱེར་དེ་ཕལ་ཆེར་ཆུས་ཐིམ་མི་ཡོང་ངམ་བསམ་པ་འདི་འདྲའི་སེམས་ཁྲལ་མང་པོ་ཡོང་གི་ཡོད་ས་རེད་བྱས་ཙང་ད་གནས་སྟངས་འདི་འདྲ་ལ་བརྟེན་བྱས་ནས་ཨ་ནི་ཨིན་ཌོ་ནེ་ཤི་ཡའི

ཁང་པ་དེ་ཚོ་གི་མཐོ་ཚད་སྦྱོར་ར་ཡར་སྤར་བྱས་ཁང་པ་ལ་ཡ་རྡོ་བརྒྱག་རིང་རུ་བཏང་གོ་རྒྱུ་དེ་ཁང་པ་ཁོ་རང་གི་མཐོ་ཚད་དེ་ཡར་སྤར་བྱས་ནས་ཆུ་ལོག་གི་དཀའ་ངལ་དེ་འདྲས་བྱུང་པའི་སྐབས་སུ་གཅིག་ཁང་པའི་ནང་ལ་ཡ་ཨ་ཆུ་མ་ཡོང་ཡག་གི་ཐབས་ཤེས་ཡོད་དགུ་རྩལ་སྤྲུགས་བྱེད་ཀྱི་ཡོད་ས་རེད་བྱས་ཙང་ད་གནས་ཚུལ་འདིའི་ཐོག་ལ་ཡ་གཅིག་གི་གྲོང་ཁྱེར་ནང་གནས་སྡོད་བྱེད་མཁན་བུད་མེད་ཞིག་གིས་བརྗོད་པར་བྱས་པ་ཡིན་ན། ངས་ང་རའི་ཁང་པ་འདི་གི་མཐོ་ཚད་དེ་ན་ནིང་ཐོག་བརྩེགས། ད་དང་པོ་ནས་གཉིས་པ་བཟོས་པ་ཡིན། ཨ་ད་ལོ་ཐོག་བརྩེགས་ད་གསུམ་པ་འདི་བཟོ་རྒྱུའི་བསམ་བློ་བཏང་གི་ཡོད། གང་ཡིན་ཟེར་ན། ཆུ་ལོག་བྱུང་བ་ཡིན་ནའི་སོ་སོ་ད་ཁང་པའི་ནང་ལ་གནས་ཐུབ་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་ཟེར་འདི་འདྲས་ཟེར་བཤད་འདུག་བ། དེ་ནང་བཞིན་ཨན་དེང་སང་ཁང་པ་གསར་པ་བརྒྱབ་པ་ཡིན་ནའི་རྩིག་པ་མཐུག་པོ་འདི་འདྲས་མ་བརྒྱབ་བྱས་ཁང་པའི་རྩིག་པ་ཚོ་སྲབ་རུ་བཏང་ཡང་རུ་བཏང་གལ་སྲིད་ས་ཆ་ཚང་མ་ཆུས་ཁྱེར་བ་ཡིན་ནའི་གཅིག་གྲུ་གཟིངས་ནང་ལ་བསྡད་པའི་བཟོ་འདྲ་ཅིག་གི་སྣང་བ་ཡོང་ཡས་དོན་དག་ལ་སོ་སོའི་ཁང་པ་འདི་ཏི་སི་ཡང་རུ་བཏང་བྱས་རྒྱབ་སྟངས་ལ་ཡ་འགྱུར་བ་གཏང་གི་འདུག་པ་བྱས་ཙང། རྒྱལ་ཁབ་ཤིག་གི་རྒྱལ་ས་ཆ་ཚང་གནས་སྤོ་བྱེད་ཀྱི་ཡོད་པའི་གནས་སྟངས་འདི་ཚོ་ནི་གང་ཅིའི་ཐད་ནས་འགྲོ་གྲོན་ཧ་ཅང་ཆེན་པོ་ཞིག་ཡིན་པ་འདི་ནི་ང་རང་ཚང་མས་ད་སྨོས་མི་དགོས་པ་ཞིག་རེད་བྱས་ཙང་དགོས་མཁོ་དང་མ་འོངས་པའི་གནས་སྟངས་ལ་གཞིགས་བྱས་ནས་ག་འདྲས་གནས་སྤོ་བྱེད་དགོས་མིན་ཐད་ལ་ཡ་ཨིན་ཌོ་ནི་ཤི་ཡའི་སྲིད་གཞུང་དང་ཡིན་དང་ཡིན་འཛམ་གླིང་དངུལ་ཁང་དང་འདི་ག་ཚང་མས་དེའི་བསམ་བློ་གཏང་གི་ཡོད་རེད།